ད་ས་བཅད་གསུམ་པ། ཨེ་ནི། དོན་དེ་ཉིད་ངེས་པར་བྱ་བ་ཟེར་དེ་ལ་བཞི། རང་བཞིན་མེད་པར་རྟོགས་པའི་ཕན་ཡོན་མ་རྟོགས་པའི་ཉེས་དམིགས། འཕགས་པ་རྣམས་ཀྱིས་རིམ་པ་ཇི་ལྟར་གཟིགས་པའི་ཚུལ་དེའི་ཤེས་བྱེད་དོ་ཟེར་བྱས། ས་བཅད་བཞི་བྱས། ད་དང་པོ་རང་བཞིན་མེད་པར་རྟོགས་པའི་ཕན་ཡོན་འདི་ལ། གང་དག་རྟེན་ཅིང་འབྲེལ་འབྱུང་བ་སྐྱེ་དང་འཇིག་པ་རྣམ་སྤངས་པར། ཤེས་པར་འགྱུར་བ་དེ་དག་ནི་ལྟར་འགྱུར་སྲིད་པའི་རྒྱ་མཚོ་རྒལ་ཟེར་ཚིགས་བཅད་གཅིག་བྱས། ད་འདི་ག་རེ་གསུང་གནང་གི་ཡོད་རེད་ཟེར་ལབ་ཡིན་ན་གང་དག་ཟེར་གསུང་ཡོང་དུས་སྒང་ལ། ཨ་ནི་འཕགས་པའི་སྐྱེ་བོ་གང་དག་ཟེར་བྱས། ཨེ་ནི། རྟེན་ཅིང་འབྲེལ་བར་འབྱུང་བ་ཟེར་བྱས། སྐྱེ་བ་དང་འཇིག་པ་རྣམ་པར་སྤངས་པ་ཟེར་གསུང་ཡོང་དུས་སྒང་ལ། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས། རང་བཞིན་གྱིས་གྲུབ་པའི་སྐྱེ་བ་དང་འཇིག་པ། རྣམ་པར་སྤངས་པ་གསུང་ཡོང་དུས་སྒང་ལ། ཨེ་ནི། རང་བཞིན་གྱིས་གྲུབ་པའི་སྐྱེ་བ་དང་འཇིག་པ། ཨེ་ནི། མེད་པར་ཨ་ནི་རྟོགས་པའི་བློའོ་གསུངས་པ་རེད། ཤེས་པར་འགྱུར་བ་དེ་དག་ནི་གསུང་ཡོང་དུས་སྒང་ལ། འོ་བྱས། རང་བཞིན་གྱིས་གྲུབ་པའི་སྐྱེ་བ་དང་འཇིག་པ། མངོན་སུམ་དུ་ཤེས་པར་འགྱུར་བ་དེ་དག་ནི་ཨེ་ནི་ལྟ་བར་འགྱུར་བའི་སྲིད་པའི་རྒྱ་མཚོ་ལས་རྒལ་བ་ཡིན། ཨོ་འདི་གསུང་ཡས་དེ་བྱས། ད་གཞུང་སྦྱོར་བཀོད་པ་འདྲ་བོ་བྱེད་ན་འདི་ག་རེ་རེད་ཟེར་ལབ་ན་འདུག་སེ་རེད། དེ་ཁོ་ན་ཉིད་མངོན་སུམ་དུ་རྟོགས་པའི་འཕགས་པ་དེ་དག་ཆོས་ཅན། དེ་དག་ཆོས་ཅན་བྱས། ཨེ་ནི། ད་དེ་དེ་དག་ནི་ཟེར་འདི་གིས། གོ་བ་འདི་སྟོན་ན་འགྲིག་གི་འདུག་ཨ་བྱས། ཆོས་ཅན་དུ་སྟོན་པ་རེད། ཨོ་དེ་ལ་ཤེས་པར་འགྱུར་བ་དེ་དག་ནི་ལྟ་བར་ལྟར་འགྱུར་སྲིད་པའི་རྒྱ་མཚོ་རྒལ་གསུངས་སོང་བ་དེ་དག་ནི་ཟེར་འདི་གིས། ཨེ་ནི་ཅིག་རེད་པ། ཆོས་ཅན་སྟོན་པ་ཡིན་ཟེར་ལབ་ན་འགྲིག་གི་རེད་པ། ཨེ་ནི། ལྟར་འགྱུར་སྲིད་པའི་རྒྱ་མཚོ་རྒལ་ཟེར་དེ་ག་རེ་སྟོན་པ་རེད་ལབ་ན། ཨེ་ནི་བསྒྲུབ་བྱའི་ཆོས་སྟོན་པ་ཡིན་ཟེར་ག་རེ་ཟེར་ལབ་ཡིན་ན། མཐར་འཛིན་གྱི་ལྟ་བར་གྱུར་བའི། ཨེ་ནི་མཐར་འཛིན་གྱི་ལྟ་བར་གྱུར་བ་ཟེར། མདོར་ན་མཐར་འཛིན་གྱི་ལྟ་བས་བསྐྱེད་པའི་སྲིད་པའི་རྒྱ་མཚོ་ལས་རྒལ་བར་འགྱུར་ཏེ་ཟེར་འོ་དེ་ག་རེད། ལྟར་འགྱུར་སྲིད་པའི་རྒྱ་མཚོ་རྒལ་གསུང་ཡོང་དུས་སྒང་ལ། ཅིག་རེད་པ། སྲིད་པ་དེ་གང་ལ་བརྟེན་ནས་སྐྱེ་བ་རེད་ཟེར་ལབ་དུས་སྒང་ལ། མཐར་འཛིན་གྱི་ལྟ་བ་ལ་བརྟེན་ནས་སྐྱེ་གི་ཡོད་རེད་པ་འོ་འདུག་སེ་རེད་དེ་ཡིན་དུས་སྒང་ལ། མཐར་འཛིན་གྱི་ལྟ་བར། གྱུར་བ་ཟེར་གསུང་ཡོང་དུས་མཐར་འཛིན་གྱི་ལྟ་བས་བསྐྱེད་པའི་སྲིད་པའི་རྒྱ་མཚོ་ལས་རྒལ་བར་འགྱུར་ཏེ་ཟེར་གསུང་ཡས་རེད། འགྱུར་ཏེ། ཨེ་ནི་ག་རེ་རེད་ཟེར་ལབ་ན། རྒྱུ་མཚན་ལ་ག་རེ་བཀོད་དགོས་རེད་ལབ་ན། གང་དག་རྟེན་ཅིང་འབྲེལ་འབྱུང་བ་སྐྱེ་དང་འཇིག་པ་རྣམ་སྤངས་པར་ཤེས་པར་འགྱུར་བ། ཟེར་འོ་དེ་རྒྱུ་མཚན་དུ་བཀོད་ཡ་དེ་རེད། འོ་བྱས། འཕགས་པའི་སྐྱེ་བོ་དེ་དག་ནི་ཆོས་ཅན། ལྟ་བར་འགྱུར་བ་ཟེར་བ་མཐར་འཛིན་གྱི་ལྟ་བས་བསྐྱེད་པའི་སྲིད་པའི་རྒྱ་མཚོ་ལས་རྒལ་བར་འགྱུར་ཏེ་ཟེར་བྱས། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་གང་དག་ཟེར་བྱས། སྐྱེ་བ་དང་འཇིག་པ་རང་བཞིན་གྱིས་གྲུབ་པ་རྣམ་པར་སྤངས་པ་ཟེར་བྱས་རྣམ་པར་སྤངས་པ་ཟེར་དེ་ག་རེ་ཟེར་ན། མངོན་སུམ་དུ་འགོག་ཡ་དེ་ལ་བཤད། བྲལ་བ། ཡང་ན་ག་རེ་ཟེར་ན་རང་བཞིན་གྱིས་གྲུབ་པ་སྤངས་པ་ཟེར། སྐྱེ་བ་དང་འཇིག་པ་རང་བཞིན་གྱིས་གྲུབ་པ་རྣམ་པར་སྤངས་པ་གསུང་ཡོང་དུས་སྒང་ལ་སྐྱེ་བ་དང་འཇིག་པ་རང་བཞིན་གྱིས་གྲུབ་པ་དང་བྲལ་བ་ཨེ་ནི་མངོན་སུམ་དུ་ཤེས་པར་འགྱུར་བ་ཡིན་པའི་ཕྱིར། འོ་འདི་གསུངས་གནང་གི་ཡོད་རེད། དོན་དག་འཕགས་པའི་སྐྱེ་བོ་རྣམས་ཀྱིས་ད་ག་རེ་ཟེར་ལབ་ན། འོ་ཆོས་ཐམས་ཅད་མངོན་སུམ་དུ་གཟིགས་གནང་གི་ཡོད་རེད་བ་གཟིགས་བ་ཡིན་ཙང་ད་དེ་ཡིས་ག་རེ་ཟེར་ལབ་ན་དེ་ལ་བརྟེན་ནས་ཨེ་ནི་འཁོར་བ་ལས་གྲོལ་ཐུབ་ཀྱི་རེད་ཟེར་འོ་འདི་སྒྲུབ་ཡ་འདི་བྱེད་ད་མ་མཐོང་བའི་ཉེས་དམིགས་གསུང་ཡ་འདི་ལ། སོ་སོའི་སྐྱེ་བོ་དངོས་བདག་ཅན་ཡོད་དང་མེད་པར་ཕྱིན་ཅི་ལོག་ཉེས་པས་ཉོན་མོངས་དབང་གྱུར་རྣམས་རང་གི་སེམས་ཀྱིས་བསླུས་པར་འགྱུར་རོ་ཟེར་འོ་འདི་གསུངས་པ་རེད་བྱས་ནས་འོ་འདི་ཡིས་ག་རེ་གསུང་གི་ཡོད་རེད་ཟེར་ལབ་ཡིན་ན། ད་དང་པོ་ཡ་གིའི་དེ་ལ་སོ་སོའི་སྐྱེ་བོ་དངོས་བདག་ཅན་ཟེར་གསུངས་སོང་བ། འོ། སོ་སོའི་སྐྱེ་བོ་དངོས་བདག་ཅན་གསུངས་ཡོང་དུས་གང་ལ། གཅིག་གི་རེད་བ། སོ་སོའི་སྐྱེ་བོ་རང་བཞིན་གྱིས་གྲུབ་པའི་སྟོང་པ་མ་མཐོང་བ། དངོས་བདག་ཅན་གསུངས་ཡོང་དུས་གང་ལ་དངོས་པོ་རང་བཞིན་གྱིས་གྲུབ་པ་ལ་ཟེར་བ། ཨེ་ནི། རང་བཞིན་གྱིས་གྲུབ་པའི་བདག་ཉིད་ཅན་དུ་ཞེན་པའི་གང་ཟག་རྣམས་ཆོས་ཅན་ཟེར་འོ་འདུག་ཟེར་ཡས་དེ་བྱས། འོ། མདོར་ན་དོན་དག་ག་རེ་གླེང་བ་རེད་ཟེར་ལབ་ཡིན་ན། ཨ་ནི། གཅིག་གི་རེད་བ་རང་བཞིན་གྱིས་གྲུབ་པའི་སྟོང་པ་མ་རྟོགས་པའི་སོ་སོའི་སྐྱེ་བོ་ཞིག་ཡོད་རེད་བ། འོ་སོ་སོའི་སྐྱེ་བོ་རང་བཞིན་གྱིས་གྲུབ་པར་འཛིན་པའི་སོ་སོའི་སྐྱེ་བོ་རྣམས་ཆོས་ཅན་ཟེར་འོ་དེ་གསུང་ཡས་དེ་རེད། ཨེ་ནི། ད་འོག་དེ་ལ། རང་གི་སེམས་ཀྱིས་བསླུས་པར་འགྱུར་ཟེར་གསུང་གནང་སོང་བ། འོ་དེ་ག་རེ་གསུང་གི་ཡོད་རེད་ཟེར་ལབ་ཡིན་ན། རང་གི་སེམས་ཀྱིས་བསླུས་པར་འགྱུར་ཏེ་ཟེར་བྱས། རང་གི་སེམས་ཀྱིས་བསླུས་ཡོད་གསུང་ཡོང་དུས་རང་གི་སེམས་ཀྱིས་བསླུས་ཏེ་ཨ་ནི་འཁོར་བ་ལ་འཁོར་འགྲོ་གི་རེད་ཟེར་འོ་དེ་གསུང་ཡས་དེ་རེད། རང་གི་སེམས་ཀྱིས་བསླུས་པར་འགྱུར་ཏེ། རང་གི་སེམས་ཀྱིས་བསླུས་ཏེ་འཁོར་བ་ལ་འཁོར་བར་འགྱུར་ཏེ་ཟེར་ད་གཞུང་ཆོས་དབང་དུ་བྱས་རེད་བ། ཨེ་ནི། ག་རེ་རེད་ཟེར་ལབ་ཡིན་ན། ཡོད་དང་མེད་པར་ཕྱིན་ཅི་ལོག་ཉེས་པས་ཉོན་མོངས་དབང་གྱུར་རྣམས་གསུངས་ཡོང་དུས་གང་ལ། རང་བཞིན་གྱིས་ཡོད་པ་དང་གཏན་དུ་མེད་པར་ལྟ་བའི་ཕྱིན་ཅི་ལོག་གི་ཉེས་པས། ཉོན་མོངས་པའི་གཞན་དབང་དུ་གྱུར་པས། འོ་འདུག་སེ་སྒྲུབ་ཡས་དེ་རེད། ད་ཀོ་དོན་དག་དངོས་ཡོད། དོན་དག་ཏིག་ཏིག་འདྲ་བོ་དེ་རེད་བ། ག་རེ་བྱས་པ་རེད་ལབ་ཡིན་ན་དེ་གསུང་གི་ཡོད་རེད་བ། ཚིགས་བཅད་དང་པོ་འདིས་ག་རེ་བསྟན་སོང་ལབ་ན། རང་བཞིན་གྱིས་གྲུབ་པའི་སྟོང་པ་རྟོགས་པའི་འཕགས་པ་རྣམས། ཨེ་ནི་གཅིག་གི་རེད་བ། འཁོར་བ་ལས་གྲོལ་བ་ཐོབ་ཐུབ་ཀྱི་རེད་ཟེར་བྱས། ད་ཚིགས་བཅད་གཉིས་པ་དེས་ག་རེ་སྟོན་གྱི་འདུག་ལབ་ཡིན་ན། རང་བཞིན་གྱིས་གྲུབ་པའི་སྟོང་པ་མ་རྟོགས་པ། རང་བཞིན་གྱིས་གྲུབ་པར་ཞེན་པའི་སོ་སོའི་སྐྱེ་བོ་ཞིག་ཡོད་རེད་བ། འོ་དེ་འདྲས་ཀྱི་སོ་སོའི་སྐྱེ་བོ་དེ་ག་རེ་རེད་ལབ་ཡིན་ན། གཅིག་གི་རེད་བ། འཁོར་བ་ལས་གྲོལ་བ་ཐོབ་ཐུབ་ཀྱི་མ་རེད། དེ་རྒྱུ་མཚན་ག་རེ་རེད་ཟེར་ན་ག་རེ་གིས་འཁོར་བ་ལས་གྲོལ་བ་མ་གྱུར་པ་རེད་ལབ་ཡིན་ན། རང་གིས་རང་བསླུས་པ་རེད་རང་གི་སེམས་ཀྱིས་རང་ཉིད་བསླུས་པ་རེད་ཟེར་འོ་དེ་རེད་རང་གི་སེམས་ཀྱིས་བསླུས་པར་གྱུར་པ་ཟེར་འོ་འདུག་ཟེར་རེད། བྱས་ཙང། ཨེ་ནི། རང་ཉིད་འཁོར་བ་ལས་ཐར་ཡས་དེ་ག་རེ་བྱེད་དགོས་རེད་ལབ་ཡིན་ན། ཨེ་ནི། དེ་སོ་སོ་རང་གིས་ད་འབད་རྩོལ་བྱེད་དགོས་རེད་བ། རང་ཉིད་འཁོར་བ་ལས་མ་འདའ་བར་འཁོར་བའི་ནང་ལ་གནས་དེ་ཡང་ག་རེ་གིས་བྱས་པ་རེད་ལབ་ཡིན་ན་སོ་སོས་མ་འགྲིག་པ་མདོར་ན་རང་གི་སེམས་ཀྱི་ཉེས་པ་དེ་བསགས་ཀྱི་ཡོད་པ་ཡིན་ཙང་དེའི་ཆ་ནས་འཁོར་བ་ལས་མ་འདའ་ཡས་དེ་བྱས་རེད། ད་འཁོར་བ་ལས་ཐར་བ་ལ་ཡང་ག་རེ་བྱེད་དགོས་རེད་ལབ་ན་རང་གིས་འབད་རྩོལ་བྱས་ནས་འཁོར་བ་ལས་གྲོལ་བ་བྱེད་དགོས་ཀྱི་རེད་ཨོ་འདུག་སེ་བྱས། མདོར་ན་རང་གི་སེམས་ཀྱིས་བསླུས་པ་རེད་རང་གི་སེམས་ཀྱིས་བསླུས་ཏེ་འཁོར་བ་ལ་འཁོར་བར་གྱུར་པ་རེད་སེ་བྱས། ད་རང་གི་སེམས་ཀྱིས་བསླུས་ཡོད་སེ་ལབ་དུས་གང་ལ་ག་འདྲས་སེ་བསླུས་པ་རེད་ལབ་ན་ཡོད་དང་མེད་པར་ཕྱིན་ཅི་ལོག་ཉེས་པས་སེ་བྱས་རེད་བ། བྱས་ཙང་ངས། གཙོ་བོ་བསླུ་མཁན་དེ་ག་རེ་བྱ་བ་རེད་ལབ་ཡོད་ན་ཕྱིན་ཅི་ལོག་གི་བློ། སེམས་ཀྱིས་བསླུས་ཡོད་གསུང་ངེས་ཀྱི་བསླུ་མཁན་གྱི་སེམས། དེ་ལ་ད་གང་ཐག་ཅིག་གི་ཐ་ཁྱལ་གྱི་ཉོན་མོངས་མཐའ་ཡས་པ་ཅིག་ཡོད་རེད་དེ་གའི་ནང་ནས་གཙོ་བོ་དེ་ག་རེ་བྱ་བ་རེད་ལབ་ཡོད་ན། ཡོད་དང་མེད་པར་ཕྱིན་ཅི་ལོག་གསུང་ཡོང་དུས་སྒང་ལ། རང་བཞིན་གྱིས་ཡོད་པར་ལྟ་བའི་ལྟ་བ་དང་ཐ་སྙད་དུ་མེད་པར་ལྟ་བའི་ཕྱིན་ཅི་ལོག་དེ་གི་ཉེས་པས་བསླུས་པ་རེད་ཟེར་འོ་འདུག་ཟེར་བཤད། ད་གཙོ་བོའི་རྒྱུ་བོ་འདི་སྟོན་པར་བྱེད། མདོར་ན་རང་བཞིན་གྱིས་ཡོད་པར་ལྟ་བའི་བློ་དང་ཐ་སྙད་དུ་མེད་པར་ལྟ་བའི་ཕྱིན་ཅི་ལོག་གི་ཉེས་པ་ཟེར་གྱི་འདུག་བ་འོ་འདི་ལ་བརྟེན་ནས་ཨ་ནི་ག་རེས་ལབ་ན། ཨ་ནི་ཉོན་མོངས་པ་གཞན་རྣམས་བསྐྱེད་བསྡད་ཀྱི་ཡོད་རེད་བ་བྱས་ཙང་དེ་འདྲས་ཡིན་དུས་དེ་འདྲས་ཀྱི་ཉོན་མོངས་དེ་རྒྱ་ཀྱི་གཞན་དབང་དུ་གྱུར་ནས་བསླུས་པ་རེད་ཟེར་འོ་འདུག་སེ་བསྒྲུབས་ན་ཡང་དེ་རེད་དེའི་རྗེས་ད་དེ་ནས་གསུམ་པ་ག་རེ་ཟེར་ན། འཕགས་པ་རྣམས་ཀྱིས་རིམ་པ་ཇི་ལྟར་གཟིགས་པའི་ཚུལ་ཟེར་དེ་ལ་གཉིས་རེད་ས་བཅད་གཉིས་ག་རེ་ཟེར་ལབ་ན། མཛད་པ་མཐར་ཕྱིན་པའི་འཕགས་པ་རྣམས་ཀྱིས་གཟིགས་པའི་ཚུལ་དང་མགོན་པོ་ཀླུ་སྒྲུབ་ཀྱིས་གཟིགས་པའི་ཚུལ་ཟེར་འོ་དེ་འདྲ་རེད། བྱས་ནས་ད་དང་པོ། མཛད་པ་མཐར་ཕྱིན་པའི་གང་ཟག་རྣམས་ཀྱིས་གཟིགས་པའི་ཚུལ་འདི་ལ། དངོས་ལ་མཁས་པ་རྣམས་ཀྱིས་ནི་དངོས་པོ་མི་རྟག་བསླུ་བའི་ཆོས་གསོག་དང་སྟོང་པ་བདག་མེད་པ་རྣམ་པར་དབེན་ཞེས་བྱ་བར་མཐོང་ཟེར་འོ་འདུག་ཟེར་རེད། བྱས་ནས། ད་འདི་གི་དོན་དག་དེ་ག་རེ་གསུངས་གནང་གི་ཡོད་རེད་ཟེར་ལབ་ཡིན་ན་བྱས་རོགས། བྱེད་ཀྱི་རེད། དངོས་ལ་མཁས་པ་རྣམས་ཀྱིས་ནི་གསུངས་སོ། བྱས་ཙང་ཀ་ད་དངོས་པོའི་རྣམ་གཞག་ལ་མཁས་པའི་མཁས་པ་རྣམས་ཀྱིས། ད་མཁས་པ་དེ་ག་རེ་བྱ་ཟེར་ལབ་ན། ད་ལྟ་ས་བཅད་དེ་དང་སྦྱར་ན་ག་རེ་རེད་ཟེར་ལབ་ན། བྱེད་ཀྱི་རེད་བ་མཛད་པ་མཐར་ཕྱིན་གྱི་མཁས་པ་ལ་བརྩི་ཡས་དེ་རེད། བྱས་ཙང་ཀ། མཁས་པ་ཟེར་ཏེ། དངོས་པོ་གི་རྣམ་གཞག་ལ་མཁས་པའི་མཛད་པ་མཐར་ཕྱིན་པའི་མཁས་པ་རྣམས་ཀྱིས་ནི་ཆོས་ཅན་ཟེར་ཞེས་རེད། བྱེད་ཀྱི་རེ་བ་རྣམ་པར་དབེན་ཞེས་བྱ་བ་མཐོང་ཟེར་གྱི་འདུག་བ་འོ་འདི་ལ་ག་རེ་རེད་ལབ་ཡོད་ན། དངོས་པོ་མི་རྟག་ཅིང་བསླུ་བའི་ཆོས་ཞིག་ཡོད་རེད་བ་དངོས་པོ་མི་རྟག་བསླུ་བའི་ཆོས་ཟེར་བྱས་སོ་བ། དངོས་པོ་མི་རྟག་ཅིང་བསླུ་བའི་ཆོས་རྣམས་རང་བཞིན་གྱིས་རྣམ་པར་དབེན་ཞེས་བྱ་བ་མངོན་སུམ་དུ་མཐོང་གི་རེད་ཟེར་བྱས་དངོས་པོ་མི་རྟག་བསླུ་བའི་ཆོས་རྣམ་པར་དབེན་ཞེས་བྱ་བ་མཐོང་ཟེར་བྱས་སོ། འོ་བ་ཅན། མཐོང་སྟེ། དངོས་པོ་རྣམས་ལ་གསོག་ལྟ་བུ་དང་སྟོང་པ་དང་བདག་མེད་པ་མངོན་སུམ་དུ་རྟོགས་པས། འོ་འདུག་སེ་བསྒྲུབས་ན། གཞུང་སྦྱོར་བཀོད་ན་འདུག་སེ་བཀོད་ན་འགྲིག་གི་ཡོད་རེད། ཡང་ཅིག་ཚིག་འགྲེལ་རྒྱག་ཡ་འདྲ་བོ་ཅིག་ཡིན་ན་ད། གོ་དུང་ཟེར་ན་འགྲིག་གི་འདུག་བ། དངོས་ལ་མཁས་པ་རྣམས་ཀྱིས་ནི་གསུངས་ཡོང་དུས་སྒང་ལ། ཨེ་ནས་ཅིག་གི་དངོས་པོའི་རྣམ་གཞག་ལ་མཁས་པའི་མཛད་པ་མཐར་ཕྱིན་པའི་མཁས་པ་རྣམས་ཀྱིས་ནི། ཨེ་ནས་ཅིག་གི་རེ་བ་དངོས་པོ་མི་རྟག་ཅིང་བསླུ་བའི་ཆོས་རྣམས་ག་འདྲས་སུ་རྟོགས་ཀྱི་རེད་ཟེར་ལབ་ཡོད་ན། གསོག་དང་བྱས། ཨེ་ནས་སྙིང་པོ་མེད་པ་གསོག་བྱེ་དེ་བཞིན་དུ་སྟོང་པ་དང་བདག་མེད་པ་ཨནི་ཤེས་ཀྱི་རེས། སྟོང་པ་དང་བདག་མེད་པ་མངོན་སུམ་དུ་ཤེས་པ་ཡིན་ཙང་ཨནི་བྱེད་ཀྱི་རེ་བ་ཆོས་རྣམས་རང་བཞིན་གྱིས་རྣམ་པར་དབེན་ཞེས་བྱ་བ་མཐོང་བར་འགྲོ་གི་རེས་འོ་འདུག་ཟེར། བྱས་ནས་ད་ནི་གཞུང་སྦྱོར་འདི་བཀོད་པ་ཡིན་ན་སྟབས་བདེ་བ་རུ་ཞིག་ཡོང་བསྡད་ཀྱི་འདུག་བ་འདི་བྱས་དུས་སྒང་ལ་མཛད་པ་མཐར་ཕྱིན་པའི་མཁས་པ་རྣམས་ཀྱིས་ནི་ཆོས་ཅན། དངོས་པོ་མི་རྟག་ཅིང་བསླུ་བའི་ཆོས་རྣམས་རང་བཞིན་གྱིས་རྣམ་པར་དབེན་ཞེས་བྱ་བར་མངོན་སུམ་དུ་མཐོང་སྟེ་ཟེར། ཨོ་འདི་གི་བསྒྲུབ་བྱའི་ཆོས་འདི་ལ། གཅིག་རེ་བ། ཚིག་རྐང་གཉིས་པ་དང་བཞི་པ་དེ་ཡན་བཀོད། རྒྱུ་མཚན་ལ་ག་རེ་བཀོད་དགོས་རེད་ལབ་ཡིན་ན་རྟགས་བཀོད་ཡས་འདི་ལ་ཨེ་ནི་གཅིག་གིས་ཚིག་རྐང་གསུམ་པ་དེ་རྟགས་ལ་བཀོད་ནས་ག་རེ་རེད་ལབ་ཡིན་ན། དངོས་པོ་རྣམས་ལ་གསོག་ལྟ་བུ་དང་སྟོང་པ་དང་བདག་མེད་པ་མངོན་སུམ་དུ་རྟོགས་པའི་ཕྱིར་ཟེར་འོ་འདུག་སེ་སྒྲུབ་ཡས་དེ་རེད། ད་དེ་ནས་མགོན་པོ་ཀླུ་སྒྲུབ་ཀྱིས་ཇི་ལྟར་གཟིགས་པའི་ཚུལ་ཟེར་ཡས་འདུག་བ་འོ་འདི་ལ། ཨེ་ནི་ཚིགས་བཅད་གཉིས་བྱུང་བ་རེད། གཅིག་གིས་རེ་བ། ག་རེ་བྱ་བ་ཟེར་ལབ་ན། གནས་མེད་དམིགས་པ་ཡོད་མ་ཡིན་རྩ་བ་མེད་ཅིང་གནས་པ་མེད་ཟེར་བྱས། མ་རིག་རྒྱུ་ལས་ཤིན་ཏུ་བྱུང་ཐོག་མ་དབུས་མཐའ་རྣམ་པར་སྤངས། ཆུ་ཤིང་བཞིན་དུ་སྙིང་པོ་མེད་དྲི་ཟའི་གྲོང་ཁྱེར་འདྲ་བ་སྟེ། རྨོངས་པའི་གྲོང་ཁྱེར་མི་བཟད་པའི་འགྲོ་བ་སྒྱུ་མ་བཞིན་དུ་སྣང་ཟེར་འོ་འདུག་སེ། བྱས་ནས་ད་འདིས་ག་རེ་སྟོན་གནང་གི་ཡོད་རེད་ལབ་ཡིན་ན། གནས་མེད་དམིགས་པ་ཡོད་མ་ཡིན། རྩ་བ་མེད་ཅིང་གནས་པ་མེད་ཟེར་བྱས་ར་བ། འདིས་ག་རེ་སྟོན་གྱི་རེད་ལབ་ཡིན་ན། ཨ་ནི། ཚོར་བ་དང་འདུ་ཤེས་ལ་སོགས་པའི་ཤེས་པ་ཞིག་ཡོད་ར་བ། འོ་འདི་སྐད། ཨ་ནི་ཅིག་གི་ར་བ། འདིས་སྟོན་གྱི་ཡོད་དང་པོ་སྔོན་ལ་ག་རེ་ཟེར་ལབ་ན། ཨ་ནི། བདག་རྐྱེན། དམིགས་རྐྱེན་དེ་མ་ཐག་རྐྱེན་ཟེར་ཞིག་ཡོད་ར་བ། འོ་འདི་གས་འདི་རང་བཞིན་གྱིས་གྲུབ་ཡོད་མ་རེད་ཟེར་སྟོན་གྱི་ཡོད་རེད། དེ་གས་རང་བཞིན་གྱིས་གྲུབ་མེད་པ་ཡིན་ཙང། འོང་བ། ད་འཚོ་བ་འདུ་ཤེས། འཚོ་བ། འདུ་ཤེས། འདུ་བྱེད། ད་བྱས་ནས་འོ་ད་སེམས་སེམས་བྱུང་གི་རིགས་ཅིག་ཡོད་རེད་བ། དེ་གས་ཀྱི་རྒྱུ་དེ། འོང་བ། རྐྱེན་གསུམ་པོ་དེ་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་ཁོ་རང་ཡང་རང་བཞིན་གྱིས་གྲུབ་ཡོད་མ་རེད། འོ་འདུག་སེ་སྒྲུབ་གནང་ཡས་དེ་རེད། བྱས་ནས་ད་ལྟ་ཅིག་གི་རེད་བ། ད་ད་ལྟ་འདི་ལ། ཅིག་གི་འདུག་སེ་གསུང་གི་ཡོད་རེད། ཚོར་བ་དང་འདུ་ཤེས་སོགས་ཆོས་ཅན་བདེན་པར་གནས་པ་མེད་དེ། ཅེས། ག་རེ་རེད་ལབ་ཡིན་ན། ཁྱོད་ཀྱི་རྐྱེན་གསུམ་བདེན་པར་མེད་པའི་ཕྱིར་ཟེར་རོ། ཚོར་བ་དང་འདུ་ཤེས་སོགས་ཁོ་བདེན་པར་གནས་པ་ཡོད་མ་རེད། མེད་པའི་རྒྱུ་མཚན་ལ། ཨེ་ནི་ག་རེ་ལབ་ཡིན་ན་ཡི་གེ་ལ་འདི་གསུང་གི་འདུག་བ། ཨེ་ནི་གནས་མེད་དམིགས་པ་ཡོད་མ་ཡིན་རྩ་བ་མེད་ཅིང་གནས་པ་མེད་གསུངས་སོང་བ་ད་གནས་པ་མེད་ཟེར་དེ་གི། ཚོར་བ་དང་འདུ་ཤེས་ལ་སོགས་པ་སེམས་སེམས་བྱུང་དེ་གས་བདེན་གྲུབ་ཏུ་གནས་པ་ཡོད་མ་རེད་འདུག་སེ་བྱས། གནས་པ་ཡོད་མ་རེད། མེད་པའི་རྒྱུ་མཚན་ལ་ག་རེ་རེད་ལབ་ཡིན་ན། གནས་མེད་དམིགས་པ་ཡོད་མ་ཡིན་རྩ་བ་མེད་ཅིང་ཟེར་རྒྱུ་མཚན་ལ་བཀོད་ཡས་རེད། གནས་མེད་ཡིན་ཟེར་དེ་གིས་ག་རེ་རེད་ལབ་ན་གནས་དེ་ག་བ་བརྩིས་པ་རེད་ལབ་ཡིན་ན། ཨ་ནི་བདག་རྐྱེན་ལ་བརྩི་གི་ཡོད་རེད་བདག་རྐྱེན་མིག་སོགས་དབང་པོ་དྲུག་ཟེར་ཞིག་ཡོད་ར་བ་འོ་དེ་ལ་བརྩི་ཡས་བྱས། གནས་དེ་བདེན་པར་མེད་པའི་ཕྱིར་ཟེར་འོ་འདུག་སེ། གནས་བདག་རྐྱེན་བདེན་པར་མེད་པའི་ཕྱིར། དམིགས་པ་ཡོད་མ་ཡིན་གསུང་ཡས་དེ་གིས་ག་རེ་རེད་ལབ་ཡིན་ན། ཨེ། ཅིག་གི་སེམས་སེམས་བྱུང་དེ་གས་ཀྱི་དམིགས་པ་ཅིག་ཡོད་ར་བ་དེ་ཡང་བདེན་པར་ཡོད་མ་རེད་ཟེར་དེ་གསུང་ཡས་བྱས། རྩ་བ་མེད་ཅིང་གསུང་ཡས་དེ་གིས་རྩ་བ་དེ་ཨ། དེ་མ་ཐག་རྐྱེན་ལ་བཞག་ནའང་འགྲིག་གི་འདུག་ཨ་ནི་རྒྱུ་རྐྱེན་ལ་བཞག་ནའང་འགྲིག་གི་འདུག་གང་ལྟར་རེ་བ་འདི་ཡི་རྩ་བ་རེ་བ་སེམས་སེམས་བྱུང་དེ་གས་ཀྱི་རྩ་བ་དམིགས་རྐྱེན་འམ་ཡང་ན་རྒྱུ་རྐྱེན་དེ་ཨ་ནི་བདེན་པར་གྲུབ་པ་མེད་པས་ཟེར་འོ་འདུག་སེ་སྒྲུབ་གནང་ཡས་དེ་རེད་དེ་བྱས། བྱས་ནས་འོ་འདི་གི། ད་ལྟ་ཅིག་གི་རེ་བ། གནས་མེད་དམིགས་པ་ཡོད་མ་ཡིན་རྩ་བ་མེད་ཅིང་ཟེར་འདུག་བ་གནས་ཟེར་དེ། བདག་རྐྱེན་ལ་བཞག། ཨ་ནི་དམིགས་པ་ཟེར་དེ་དམིགས་རྐྱེན་ལ་བཞག་རྩ་བ་མེད་ཅིང་ཟེར་དེ་རྒྱུ་རྐྱེན་འམ་ཡང་ན་དེ་མ་ཐག་རྐྱེན་ལ་བཞག་དགོས་ཡས་འདི་ག་ནས་ཐོན་གི་འདུག་ཟེར་ལབ་ཡིན་ན། ཨ་ནི་འདུག་ཟེར་རེད་ག་རེ་ཟེར་ནམ་ན་འགྲེལ་པ་འདུག་བ་འོ་འགྲེལ་པའི་ནང་ལས། གཅིག་གི་རེད་བ་རིགས་པ་དྲུག་ཅུ་པའི་འགྲེལ་པ་དང་འགྲེལ་འདུག་བ་དེའི་ནང་ལས། དེ་ལ་གནས་ནི་སྐྱེ་མཆེད་དྲུག་གོ། དམིགས་པ་ནི་ཆོས་ཐམས་ཅད་དེ་དེ་མཐུན་མཐུན་དུ་སྦྱར་རོ། རྩ་བ་ནི་ས་བོན་གྱི། ཨ་ནི་ཆོས་ཀྱི་ཚུལ་གྱིས་རྒྱུ་ཡི་རྐྱེན་ཏོ་གསུངས་ཤག་འདི་ཡིན་དུས་སྒང་ལ། རྩ་བ་མེད་གསུང་ཡས་ཀྱི་རྩ་བ་དེ་རྒྱུ་རྐྱེན་ལ་བཞག་ཡ་གྲོགས་ཅི་རེད་བཞག་འདུག་ཟེར། དེས་གནས་བར་བྱས་པས་གནས་བ་དེ་དེས་སྐྱེ་བ་གནས་པའི་ཕྱིར་རོ། དེ་དག་ཐམས་ཅད་ནི་རྟེན་ཅིང་འབྲེལ་བར་འབྱུང་བས་ངོ་བོ་ཉིད་མེད་དེ། དེ་དང་དེ་བརྟེན་གང་བྱུང་བ་རང་གི་དངོས་པོར་དེ་མ་སྐྱེས་ཟེར་འོ། ཞེས་གོང་དུ་བསྟན་པ་ཡིན་ནོ་ཟེར་འོ་འདི་འདྲས་གསུངས་གནང་ཞུ། བྱས་ཙང་འདི་ཡིན་དུས་སྒང་ལ། ད་འདི་སྐད་དེ་ག་རེ་རེད་ཟེར་ལབ་ཡིན་ན། སྟོང་པ་གཏན་ལ་འབེབས་པ་ཅིག་ཡོད་རེད་བ་འབེབས་པ་དེ་ག་རང། བཞག་ཡ་རེད་ག་རེ་རེད་ལབ་ན་དང་པོ། ཨེ་ནི་ཡིན་གཅིག་གི་རེད་བ། ཚོར་བ་དང་འདུ་ཤེས་ལ་སོགས་པ་ཆོས་ཅན་བདེན་གྲུབ་ཏུ་གནས་པ་མེད་དེ། དེ་དག་གི་རྐྱེན་གསུམ་པོ་ཅིག་ཡོད་རེད་བ་དེ་བདེན་པར་གནས་པ་མེད་པའི་ཕྱིར་ཟེར་དངོས་སུ་སྒྲུབ་ཡ་དེ་བྱས། དེ་ནས་ད། རྐྱེན་གསུམ་པོ་དེ་རེ་རེ་ནས་ཨ་ནི་བདེན་པར་མ་གྲུབ་པ་གཏན་ལ་ཕབ་ཡས་ཅིག་ཡོད་རེད་བ། ཨེ་ནི་གནས་མེད་ཟེར་ལབ་དུས་སྒང་ལ། གནས། ཨེ་ནི་གཅིག་གི་རེད་བ། མིག་སོགས་སྐྱེ་མཆེད་དྲུག་དེ་ཆོས་ཅན་བྱས་རེད་བ། བདེན་གྲུབ་ཏུ་གནས་པ་མེད་དེ། ཨེ་ནི་ཅིའི་ག་རེ་ཟེར་ལབ་ཡིན་ན།

མ་རིག་རྒྱུ་ལས་ཤིན་ཏུ་བྱུང། ཐོག་མ་དབུས་མཐའ་རྣམ་པར་སྤངས་ཟེར་གྱི་འདུག་ཨ། འོ་འདི་ག་རེ་གསུང་གི་རེད་ལབ་ཡོད་ན། ད་ཆོས་ཅན་ལ་ག་རེ་ཟེར་ན་འགྲོ་བ་རྣམས་ཁྱེར་ན་འགྲིག་གི་འདུག་ཡང་ན། ག་རེ་ཁྱེར་ན་ད་ཁྱད་པར་ཡོད་མ་རེད་ག་རེ་ཟེར་ལབ་ཡོད་ན། འདུས་བྱས་ཀྱི་ཆོས་རྣམས་ལ་བརྩི་བར་འགྲོ་ཞེ་ན། འདུས་བྱས་ཀྱི་ཆོས་རྣམས་ཆོས་ཅན་ཟེར་བྱས། ཐོག་མ་དབུས་མཐའ་རྣམ་པར་སྤངས་པ་ཟེར་གསུངས་ཡོང་དུས་སྒང་ལ། ཐོག་མ་ཟེར་ཡས་དེ་སྐྱེ་བ་ལ་སྦྱར། ཨེ་ནས་ཅིག་གི་དབུས་མཐའ་ཟེར་ཡས་དེ། ཅིག་གི་རེད་བ་ད་འདའ་བ་ལ་སྦྱར། གནས་བ་ལ་སྦྱར། ཅིག་གི་རེད་བ་ག་རེ་ཟེར་ན། ཐོག་མ་ཟེར་ཡས་དེ་སྐྱེ་བ་ལ་སྦྱར། དབུས་ཟེར་ཡས་དེ་གནས་པ་ལ་སྦྱར། མཐའ་ཟེར་ཡས་དེ་འཇིག་པ་ལ་སྦྱར། སྦྱར་ཡོང་དུས་སྒང་ལ། འདུས་བྱས་ཀྱི་ཆོས་རྣམས་ཆོས་ཅན་ཟེར། སྐྱེ་བ་དང། རེད་བ་གཅིག་གི་ག་རེ་ཟེར་ན། གནས་པ་དང་འཇིག་པ་རྣམ་པར་སྤངས་གསུངས་དུས་རང་བཞིན་གྱིས་གྲུབ་པ་རྣམ་པར་སྤངས་ཏེ་ཞེས་གསུང་ཡ་དེ་རེད། ཁྱོད་མ་རིག་པའི་རྒྱུ་ལས་ཤིན་ཏུ་བྱུང་བ་ཡིན་པས་ཞེས་འོ་སྒྲུབ་ཡ་འདུག་ཟེར་རེད། མ་རིག་རྒྱུ་ལས་ཤིན་ཏུ་ཅིང། བྱུང། ཐོག་མ་དབུས་མཐའ་རྣམ་པར་སྤངས། འོ་འདི་གསུངས་གནང་སོང་བ། བྱས་ཡོང་དུས་སྒང་ལ་ཆོས་ཅན་ལ་ག་རེ་ཁྱེར་ནས་ཁྱད་པར་ཡོད་མ་རེད་ག་རེ་ཟེར་ནམ་ན། འདུས་བྱས་ཀྱི་ཆོས་རྣམས་ད་འདུས་བྱས་ཀྱི་ཆོས་ཟེར་བྱས་དུས་སྒང་ལ་ཡང་ན་འགྲོ་བ་རྣམས་བྱས་ལས་ཉོན་གྱི་གཞན་དབང་དུ་གྱུར་པའི་འགྲོ་བ་རྣམས་ཆོས་ཅན་ཟེར་འོང་འདུག་ཟེར་ལབ་ན། འགྲིག་གི་རེད་བ། ཡང་ན་གཅིག་གི་རེད་བ། མ་དག་པའི་སྣོད་བཅུད་ཀྱི། དངོས་པོ་རྣམས་ཆོས་ཅན་ཟེར་བ་དང་ག་རེ་ཁྱེར་ན། འགྲིག་གི་རེད་བ། དེ་ནི་འདི་ཡིན་དུས་སྒང་ལ། རྟགས་དེ་ག་རང་རེད་ག་རེ་ཟེར་བ་ཡིན་ན། གཅིག་གི་རེད་བ། འགྲོ་བ་ལ་བྱེད་ཀྱི་ཡིན་ན་ལས་ཉོན་དབང་གིས་བྱུང་བའི་འགྲོ་བ་རྣམས་ཆོས་ཅན་བྱས་རེད་བ། ཐོག་མ་ཨ་ཟེར་ལབ་དུས། སྐྱེ་བ་ཟེར་དབུས་ལབ་དུས་སྒང་ལ་གནས་པ་ཟེར་བྱས་མཐའ་ཟེར་ལབ་དུས་སྒང་ལ་འཇིག་པ་ཟེར་རྣམ་པར་སྤངས་ཟེར་གསུང་ཡོང་དུས་རང་བཞིན་གྱིས་གྲུབ་པ་རྣམ་པར་སྤངས་མདོར་ན་ག་རེ་ཟེར་ལབ་ཡོད་ན། ལས་ཉོན་གྱི་དབང་གིས་བྱུང་བའི་འགྲོ་བ་རྣམས་ཆོས་ཅན་སྐྱེ་བ་དང་གནས་པ་དང་འཇིག་པ་རང་བཞིན་གྱིས་གྲུབ་པ་རྣམ་པར་སྤངས་པ་ཡིན་ཏེ་རང་བཞིན་གྱིས་གྲུབ་པ་དང་བྲལ་བ་ཡིན་ཏེ་ཨེ་ནི་ཅིག་གི་ཁྱོད་མ་རིག་པའི་རྒྱུ་ལས་ཤིན་ཏུ་བྱུང་བ་ཡིན་པའི་ཕྱིར་ཟེར་འོ་འདུག་སེ། འོ་ཅིག་གི་ནང་ལ་དྲང་གི་ཡོད་ཨ་ག་རེ་ཟེར་ལབ་ཡོད་ན། དགོངས་པ་རབ་གསལ་དང་དེ་གྲས་ལ། འཇིག་རྟེན་མ་རིག་རྐྱེན་ཅན་དུ་གང་ཕྱིར་རྫོགས་པའི་སངས་རྒྱས་གསུངས་དེའི་ཕྱིར་ན་འཇིག་རྟེན་འདི། ཨེ་ནས་ཅིག་གི་རེད་བ་རྣམ་རྟོག་ཡིན་ཞེས་ཅིས་མི་འཐད་གསུངས་གནང་བ་དེ་དང་གཅིག་པ་འདྲ་པོ་ཆགས་ཀྱི་རེད་ག་རེ་རེད་ཟེར་ན། མ་རིག་པའི་རྒྱུ་ལས་བྱུང་བའི་རྟེན་འབྲེལ་ཡིན་པ་སོང་ཙང་ཨེ་ནས་ཅིག་གི་ག་རེ་ཟེར་ན་རང་བཞིན་གྱིས་གྲུབ་པ་ཡོད་མ་རེད། འོ་འདུག་སེ་སྒྲུབ་གནང་ཡ་དེ་རེད། ད་དེའི་མཇུག་དེ་ལ། ཆུ་ཤིང་བཞིན་དུ་སྙིང་པོ་མེད་དྲི་ཟའི་གྲོང་ཁྱེར་འདྲ་བ་སྟེ། རྨོངས་པའི་གྲོང་ཁྱེར་མི་བཟད་པའི་འགྲོ་བ་སྒྱུ་མ་བཞིན་དུ་སྣང་ཟེར་བྱས་རེད་བ་དེ་ཡིན་དུས་སྒང་ལ། དེ་ཡི་ད་གཅིག་པ་རེད་ག་རེ་ཟེར་ན། འགྲོ་བ་ལ་སྦྱར་ན་རོ། ལས་ཉོན་གྱི་དབང་གིས་བྱུང་བའི་འགྲོ་བ་རྣམས་ཆོས་ཅན་ཨེ་ནས་ཅིག་གི། རང་བཞིན་གྱིས་མ་གྲུབ་སྟེ། ག་རེ་ཟེར་ལབ་ཡོད་ན། རོ། འདུག་སེ་བྱས། ཆུ་ཤིང་བཞིན་དུ་སྙིང་པོ་མེད་ཟེར་གསུངས་རོ། ཆུ་ཤིང་བཞིན་དུ་སྙིང་པོ་མེད་གསུངས་ཡོང་དུས་སྒང་ལ། ཨེ་ནས་ཅིག་གི་རོ། རང་བཞིན་གྱིས་མ་གྲུབ་པ་ཆུ་ཤིང་དང་འདྲ་བ་ཡིན་ཏེ་ཟེར་རོ། ཨེ་ནས་ཅིག་གི་ག་རེ་ཟེར་ལབ་ཡོད་ན།

ཁོ་རང་ཅིག་གི་རེད་བ་མཚན་གཞི་ཞིག་བཙལ་བ་ཡིན་ན་རང་བཞིན་གྱིས་གྲུབ་པ་ཟེར་དེ་ནི། གང་ལྟར་མཚན་གཞི་ཞིག་བཙལ་བ་ཡིན་ན་དཔེར་ན་ང་ཚོས་འགྲོ་བ་ལ་བཙལ་བ་སྒྲོག་རྒྱུ་ན་གང་ཟག་ཞིག་ལ་བཙལ་བ། བཙལ་བ་ཡིན་ན། གང་ཟག་དེ་བཏགས་དོན་བཙལ་བ་ཡིན་ན། ཁོ་མཚན་གཞི་ཅིག་ཁྱོན་ནས་བཞག་ས་ཁོ་རང་ཡོད་པ་མ་རེད་བ། ཆུ་ཤིང་དེ་ཨ་ནི་པགས་པ་རིམ་པ་བཞིན་དུ་བཤུས་ཡོང་དུས་སྒང་ལ་མ་གི་ལ་སྙིང་པོ་ཟེར་དེ་ཁྱོན་ནས་བཞག་ཡ་མི་འདུག་ཨ་མེད་བ་ནང་བཞིན། འདི་ལ་ཡང་ག་རེ་ཟེར་ན་ཆུ་ཤིང་བཞིན་དུ་སྙིང་པོ་མེད་གསུངས་ཡོང་དུས་འགྲོ་བ་རྣམས་བཏགས་དོན་བཙལ་བ་ཡིན་ན་རང་བཞིན་གྱིས་གྲུབ་པའི་སྙིང་པོ་ཟེར་དེ་གཏན་ནས་རྙེད་མི་འདུག་ཟེར་འོ་འདི་གསུང་གནང་གི་ཡོད་རེད་བྱས་ཡོང་དུས་སྒང་ལ་འགྲོ་བ་རྣམས་ཆོས་ཅན་ཆུ་ཤིང་དང་འདྲ་སྟེ། ཨེ་ནས་ཅིག་གི་ག་རེ་ཟེར་ལབ་ཡོད་ན་རང་བཞིན་གྱིས་གྲུབ་མ་གྲུབ་བརྟགས་ན་སྙིང་པོ་རང་བཞིན་གྱིས་གྲུབ་པ་ཟེར་དེ་རྡུལ་ཙམ་ཡང་རྙེད་རྒྱུ་མེད་པའི་ཕྱིར་ཟེར་འོ་འདི་གསུང་ཡ་དེ་རེད།

འཕགས་པ་རྣམས་ཀྱིས་དེ་ཁོ་ན་ཉིད་མངོན་སུམ་དུ་གཟིགས་པ་དེ་སྒྲུབ་ཀྱི་ཡོད་རོ། དེ་རེད་འདི་ཡིན་དུས་སྒང་ལ། དེ་ན་འཕགས་པ་རྣམས་ཆོས་ཅན་མ་རིག་པས་རྨོངས་པའི་གྲོང་ཁྱེར། མི་བཟད་པའི་འགྲོ་བ་རྣམས་རང་བཞིན་གྱིས་སྟོང་པར་སྒྱུ་མ་བཞིན་དུ་མངོན་སུམ་དུ་གཟིགས་ཏེ། དེ་དག་ལ་རྨོངས་པའི་མ་རིག་པ་དང་བྲལ་བའི་ཕྱིར་ཟེར་རོ། འདུག་སེ་སྒྲུབ་པའི་ལས་ཅི་དང་མ་རིག་པ་རྩ་བ་ནས་སྤངས་ཞེས་པའི་སྐད་ཆ་དེ་ཕར་བྱེད་མ་རེད་བ་འོ། འདུག་སེ་བྱས། ད་དོན་དག་གང་དག་འདི་ནས་ག་རེ་སྒྲུབ་ཀྱི་ཡོད་རེད་ལབ་ཡོད་ན། སྤྱི་བཏང་ས་བཅད་ཀྱི་ནང་ལས་ཐོན་ཡོང་དུས་ད་ཨེ་ནས་ཡིན་དུས་དོན་གསུམ་པ་མགོན་པོ་ཀླུ་སྒྲུབ་ཀྱིས་ཇི་ལྟར་གཟིགས་པའི་ཚུལ་ཟེར་འོ་དེ་འདྲ་གི་དོན་གསུམ་པ་ད་ཡིན་ནས་ལས། མགོན་པོ་ཀླུ་སྒྲུབ་མཚན་གཞི་ཙམ་ཅིག་བརྩིས་པ་རེད་མ་གཏོགས་འཕགས་པའི་གང་ཟག་ཐམས་ཅད་ལ་སྦྱར་ན་འགྲིག་གི་ཡོད་རེད་བ་དེ་རེད་དེ་ཡིན་དུས་འཕགས་པའི་གང་ཟག་རྣམས་ཀྱིས་དེ་ཁོ་ན་ཉིད་ཇི་ལྟར་གཟིགས་པའི་ཚུལ་ཟེར་དེ་ལ་སླེབས་ཀྱི་ཡོད་རེད་བ་འོ་དེ་རེད་དེ་ཡིན་དུས་སྒང་ལ། འདི་ཡིས་ཕར་བྱས་མ་སོང་ན། ཨ་ནེ་ཡིས་ཅི་ཁེར་བ། རྗེས་ཐོབ་ཀྱི་གནས་སྐབས་སུ་གཟིགས་ཚུལ་ཅི་ལ་ཕ་ཆད་འགྲོ་དགོས་ཡ་འགྲོ་ཆེ་རེད་ག་རེ་ཟེར་ན་དཔེ་མང་པོ་ཞིག་གསུངས་གནང་འདུག་བ། འོ་འདུག་སེ་བྱས། འདི་བྱས་ཡོང་དུས་གང་ལ། ད། ག་འདྲ་བྱ་དགོས་རེད་ལབ་ཡོད་ན། འཕགས་པ་རྣམས་ཆོས་ཅན་མ་རིག་པའི་རྨོངས་པའི་གྲོང་ཁྱེར་མི་བཟད་པའི་འགྲོ་བ་ཞིག་ཡོད་རེད་བ། དེ་རང་བཞིན་གྱིས་སྟོང་པ་སྒྱུ་མ་བཞིན་དུ་མངོན་སུམ་དུ་གཟིགས་པ་རེད། དེ་རྒྱུ་མཚན་ག་རེ་རེད་ལབ་ན་དེ་ལ། རྨོངས་པའི་མ་རིག་པ་དང་བྲལ་བའི་ཕྱིར་ཟེར། འོ་འདུག་སེ་སྒྲུབ་ཡས་དེ་རེད། ད་དེ། མ་རིག་པ་དང་བྲལ་བའི་ཕྱིར་ཟེར་ལབ་དུས་གང་ལ། འཕགས་པ་ཡིན་ཚད་ཐམས་ཅད་ཀྱིས། བྱེད་ཀྱི་རེད་བ་ད་གང་ལྟར། འདི་རེ། འཕགས་པ་བྱེད་དོར་བ་ད་གང་ལྟར། ཚང་མ་རང་གིས་གཟིགས་དུས་གང་ལ། འགྲོ་བ་རྣམས་རང་བཞིན་གྱིས་སྟོང་པ་སྒྱུ་མ་དང་དྲི་ཟའི་གྲོང་ཁྱེར་དང། ཨེ་ནི་ཨེ་བྱེད་ཀྱི་རེད་བ། ཆུ་ཤིང་ནང་བཞིན་གཟིགས་གནང་གི་ཡོད་རེད་བ། རེད་དེ་ཡིན་ནའི་ཡང་འདི་སྐད་ཚང་མ་རང་ཅིག་ག་རེ་ཟེར་ན། མ་རིག་པ་དང་བྲལ་བའི་ངེས་པ་ཡོད་རེད་པས་ཟེར་ལབ་ན་སྤངས་པའི་ངེས་པ་ཁྱོན་ནས་ཡོད་མ་རེད་བ། རེད་དེ་ཡིན་ནི་ལས། དེ་དག་ལ་ད་གང་ལྟར་རང་བཞིན་གྱིས་སྟོང་པ་མངོན་སུམ་དུ་གཟིགས་པ་ལ་བར་དུ་གཅོད་བྱེད་ཀྱི་མ་རིག་པ་དང་བྲལ་ཟེར་འོ་འདུག་ཟེར་ལབ་ཡ་རེད་བ། གང་ལྟར་ཅིག་གི་རེད་བ་འགྲེལ་པའི་ནང་ལ་མ་རིག་པ་དང་བྲལ་བའི་ཕྱིར་ཟེར་རྒྱུ་མཚན་འདི་བཀོད་པ་གནང་བཞག་འདུག་ཟེར་རེད་བཞག་འདི་བྱས། ད་དེ་ནས་ག་རེ་རེད་ཟེར་ལབ་ཡོད་ན། ཡ་གི་གོང་དེ་ལ་དོ་ན་རེད་བ་ཅིག་གི། ག་རེ་གཏན་ལ་ཕབ་གནང་སོང་ལབ་དུས་གང་ལ། ཨེ་ནས་ཨེ་ཅིག་གི་སེམས་སེམས་བྱུང་རྣམས་རང་བཞིན་གྱིས་སྟོང་པ་གཏན་ལ་ཕབ་གནང་སོང། དེར་མ་ཟད་སེམས་སེམས་བྱུང་གི། ཨེ་ནས་ཨེ་ཅིག་གི་རྐྱེན་གསུམ་ཞིག་ཡོད་རེད་བ་རྐྱེན་གསུམ་པོ་དེ་ཡང་རང་བཞིན་གྱིས་སྟོང་པ་གཏན་ལ་ཕབ་གནང་སོང། དེ་ཡིན་དུས་གང་ལ། ད་དེ་དག་གཏན་ལ་ཕབ་པའི་གྲུབ་དོན་དེ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན་འཕགས་པ་རྣམས་ཀྱིས་ཨེ་ནས་སེམས་སེམས་བྱུང་དང་དེའི་རྐྱེན་གསུམ་པོ་ཞིག་ཡོད་རེད་བ་རྐྱེན་གསུམ་པོ་དེ་ཆོས་ཅན་ཟེར་བྱས། རང་བཞིན་གྱིས་སྟོང་པ་ཨེ་ནས་བྱེད་ཀྱི་རེད་བ། ཆུ་ཤིང་བཞིན་དུ་རེད་བ་ཆུ་ཤིང་དང་དྲི་ཟའི་གྲོང་ཁྱེར་སོགས་དང་འདྲ་བར་རང་བཞིན་གྱིས་སྟོང་པ་མངོན་སུམ་དུ་གཟིགས་པ་རེད། དེ་རྒྱུ་མཚན་ག་རེ་རེད་ལབ་ན་དེ་དག་ལ་རྨོངས་པའི་མ་རིག་པ་དང་བྲལ་བའི་ཕྱིར་ཟེར་འོ་འདུག་སེ་སྒྲུབ་གནང་ཡས་འདི་རེད། ད་དེ་ནས། དེའི་ཤེས་བྱེད་འགོད་པ་ཟེར་གྱི་འདུག་བ། ས་བཅད་བཞི་པ་དེའི་ཤེས་བྱེད་ཟེར་དེ་ལ་གཉིས་རེད། ལུང་གི་ཤེས་བྱེད་དང་རིགས་པའི་ཤེས་བྱེད་གཉིས་བྱས། དང་པོ་ལུང་གི་ཤེས་བྱེད་འགོད་ཡས་དེ་ལ་ག་རེ་གསུངས་པ་རེད་ལབ་ན། ཨེ་ནི་ད་གང་ལྟར། ཆོས་རྣམས། གཅིག་གི་རང་བཞིན་གྱིས་གྲུབ་པས་སྟོང་པ་བརྫུན་པ་ནང་བཞིན་རེད་ཟེར་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨེ་ནི་གསུངས་པའི་གསུང་དེ་མར་ཤེས་བྱེད་ལ་འགོད་ཡས་དེ་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་གང་ལ། ད་འདི་ལ་ག་རེ་གསུངས་སོང་ལབ་ན། ཚངས་སོགས་འཇིག་རྟེན་འདི་ལ་ནི་བདེན་པར་རབ་ཏུ་གང་སྣང་བ། དེ་ནི་འཕགས་ལ་བརྫུན་ཞེས་གསུངས་སོ་ཟེར། འདི་ལས་གཞན་ལྟ་ཅི་ཞིག་ལུས་ཟེར་འདུག་ཟེར་རེད། བྱས་ནས་ད་འདི་ག་རེ་གསུངས་པ་རེད་ལབ་ན། འདུ་བྱེད་ཀྱི་འཇིག་རྟེན་ཟེར་བྱས་ད་གང་ལྟར། དངོས་པོའི་འཇིག་རྟེན་ཞིག་ཡོད་རེད་བ་འདི་རེད། འཇིག་རྟེན་རྣམས་ཆོས་ཅན། ཨེ་ནས་ཅིག་གི་ག་རེ་ཟེར་ལབ་པ་ཡིན་ན། སྒྱུ་མ་ལྟ་བུར་བརྫུན་པ་ཉིད་དུ་གྲུབ་པ་དེ་ལས། གཞན་ན་ཅི་ཞིག་ལུས་ཏེ་མེད་པར་ཐལ་ཟེར་གསུང་ཡས་དེ་རེད། ག་རེ་རེད་ཟེར་ལབ་པ་ཡིན་ན། འདི་ལས་གཞན་ལྟ་ཅི་ཞིག་ལུས་ཡོད་གསུང་ཡས་ཅིག་འདུག་བ། དེ་ལས་གཞན་ལྟ་ཅི་ཞིག་ལུས་ཡོད་གསུང་ཡས་འདི་ལ་ག་རེ་གསུང་གི་རེད་ཟེར་ལབ་པ་ཡིན་ན། འདུ་བྱེད་ཀྱི་འཇིག་རྟེན་ཅིག་ཡོད་རེད་བ་འདི་སྐད་དེ། སྒྱུ་མ་ལྟ་བུར་བྱས་རེད་བ། ཨེ་ནས་བརྫུན་པ་ཉིད་དུ་གྲུབ་པ་དེ་ལས་གཞན། ཨ་རེ། བས་རེག་རང་བཞིན་གྱིས་གྲུབ་པ་ཟེར་ཏེ་ཅི་ཡང་ཡོད་མ་རེད་ཟེར། ཅི་ཞིག་ལུས་ཏེ་མེད་པ་དང་དེ་ལས་གཞན་ལྟ་ཅི་ཞིག་ལུས་ཟེར་འོ་འདུག་ཟེར་བཤད། དེ་རྒྱུ་ད་དེའི་རྒྱུ་མཚན་ལ་ག་རེ་བཀོད་ཀྱི་རེད་ཟེར་ལབ་པ་ཡིན་ན། ཚངས་སོགས་འཇིག་རྟེན་འདི་ལ་ནི། བདེན་པ་རབ་ཏུ་གང་སྣང་བ་དེ་ནི་འཕགས་ལ་བརྫུན་ཞེས་གསུངས་སོ་ཟེར་འོ་དེ་གསུང་ཡས་དེ་རེད། བྱས་ནས་ད་དེ་ག་རེ་གསུང་གནང་གི་ཡོད་རེད་ཟེར་ལབ་ཡིན་ན། ཚངས་སོགས་འཇིག་རྟེན་འདི་ལ་ནི་བདེན་པ་རབ་ཏུ་གང་སྣང་བ་གསུངས་ཡོང་དུས་སྒང་ལ། ཚངས་སོགས་སྟངས་འདི་རེད་ལྷ་ཚངས་པ་དང་བརྒྱ་བྱིན་དང་ཟེར་ཅིག་ཡོད་རེད་པ་འོ་འདུག་ཟེར་བྱས་ནས། ད་ཕྱི་རོལ་པས་ག་རེ་བཤད་ཀྱི་ཡོད་རེད་ཟེར་ལབ་ཡིན་ན་ལྷ་ཚངས་པ་དང་བརྒྱ་བྱིན་དང་ཟེར་འདི་གས་ད་ཁོ་རང་ཚོས་བྱེད་ཀྱི་རེད་བ། ཚངས་པ་དང་བརྒྱ་བྱིན་དང་དབང་ཕྱུག་དང་ཟེར་ག་བྱས་འོ་འདི་གས་འདི་ད་གང་ད་བྱེད་ཀྱི་རེད་བ། ག་རེ་ཟེར་དགོས་རེད་ད་དབང་པོ་ལས་འདས་པའི་ཡུལ་རྣམས་མཐོང་གི་རེད་ཟེར་འོ་འདི་བཤད་ཀྱི་ཡོད་རེད་བ། དེ་ལས་འདི་ཡོང་དུས་སྒང་ལ། དབང་པོའི་ཡུལ་ལས་འདས་པའི་དོན་མཐོང་བའི་ཆ་ནས། ཨ་ནི་བྱེད་ཀྱི་རེད་བ་ཕྱི་རོལ་པ་དེ་སྐད་འཇིག་རྟེན་ན་ཚངས་པ་ལ་སོགས་པ་དང། དབང་ཕྱུག་དང་སོགས་པ་དེ་སྐད་འདི་གོ་ཚད་མ་རེད་ཟེར་འོ་འདུག་སེ་འདོད་ཀྱི་ཡོད་རེད་བ། འོ་འདི་བྱས་ཡོང་དུས་སྒང་ལ། དབང་པོའི་ཡུལ་ལས་འདས་པའི་དོན་མཐོང་བའི་ཆ་ནས་འཇིག་རྟེན་ན་ཚད་མར་གྲགས་པའི་ཨེ་ནི་བྱེད་ཀྱི་ག་རེ་ཟེར་ལབ་ཡིན་ན་ཚངས་པ། ཚངས་པ་སོགས་བྱས་རེད་བ། སོགས་སྒྲས་ཨེ་ནི་བྱེད་ཀྱི་འདི་སྐད་སྟོན་ཆོག་གི་རེད་པ་ག་རེ་ཟེར་ལབ་ཡིན་ན། དབང་ཕྱུག་ལ་སོགས་པ་འདི་སྐད་སྟོན་ཆོག་གི་ཡོད་རེད་པ། འོ་བྱས་ཚངས་པ་སོགས་ལ། འཇིག་རྟེན་འདི་བདེན་པ་རབ་ཏུ་སྣང་བ་གང་ཡིན་པ་ཟེར་བྱས། ཚངས་སོགས་འཇིག་རྟེན་འདི་ལ་ནི་གསུངས་སོང་བ་འོ་དེ་འདྲ་གི་ཚངས་པ་ལ་སོགས་པ་དེ་ལ་ནི་འཇིག་རྟེན་འདི་བདེན་པ་རབ་ཏུ་སྣང་གི་ཡོད་རེད། འཇིག་རྟེན་འདི་བདེན་པ་རབ་ཏུ་གང་སྣང་བ་དེ་ནི་ཟེར། ཨེ་ནི་འཕགས་པ་རྣམས་ལ་བརྫུན་པ་རེད། བརྫུན་ཞེས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། ཨོ། དེ་འདྲ་ཡིན་དུས་སྒང་ལ་ག་རེ་ཆགས་ཀྱི་ཡོད་རེད་ལབ་ཡིན་ན། ཨེ་ནི་བྱེད་ཀྱི་དོན་དངོས་ཡོད་གནས་ཚུལ་ལ་སྣོད་བཅུད་ཀྱི་འཇིག་རྟེན་ན་ཨེ་ནི་བདེན་པར་གྲུབ་པས་སྟོང་པ་རེད་ཟེར་འོ་དེ་གསུངས་གནང་གི་ཡོད་རེད། བྱས་ནས་ད་དོན་དག་རྡོག་རྡོག་སྟོན་ཡས་དེ་ག་རེ་བྱ་རེད་ལབ་ན་འདི་གིས་སྟོན་ཡས་དེ། ཨེ་ནི་བྱེད་ཀྱི་རེད་བ། སྣོད་བཅུད་ཀྱི་འཇིག་རྟེན་གང་ཡིན་པ་དེ་ཐམས་ཅད་སྒྱུ་མ་ལྟ་བུ་ཨ་ནི་རྫུན་མ་ཉིད་དུ་གྲུབ་དགོས་ཀྱི་རེད། དེ་ལས་གཞན་རང་བཞིན་གྱིས་གྲུབ་པ་ཟེར་ཏེ་ཁྱོན་ནས་ཡོད་མ་རེད་བདེན་པར་གྲུབ་པ་ཟེར་ཏེ་ཁྱོད་ལ་ཡོད་མ་རེད། མེད་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི་གཅིག་གིས་ད་ལྟ་ཕྱི་རོལ་པ་རྣམས་ཀྱི་འདོད་ཡས་འཇིག་རྟེན་པ་རྣམས་ཀྱི་འདོད་དེ་ཡས་ཀྱིས་ཁོ་རང་ཚོའི་འདོད་ཡས་ཀྱིས་ཨ་ནི་ཚངས་པ་ལ་སོགས་པ་ཅིག་ཡོད་རེད་པ་ཁོ་རང་ཚོའི་ཚད་མའི་སྐྱེས་བུར་འདོད་ཡས་ཀྱི་ཚངས་པ་ལ་སོགས་པ་འདི་ག་ལ་སྣོད་བཅུད་ཀྱི་འཇིག་རྟེན་འདི་ཁོང་བདེན་པར་གྲུབ་པ་རབ་ཏུ་སྣང་གི་རེད་ཟེར་དེ་གསུང་གནང་གི་འདུག་པ་བྱས་རེད། དེ་སྣང་ཡས་འདི་ག་རེ་རེད་ལབ་ཡིན་ན་སྣང་བ་དེ་འཕགས་པ་ལ་ག་རེ་སྣང་ན་ཨ་ནི་བརྫུན་པར། བརྫུན་པར་སྣང་གི་རེད་ཟེར་འོ་དེ་གསུང་གནང་གི་འདུག་པ་དེ་འདྲ་ཡིན་དུས་སྒང་ལ། འཕགས་པའི་གང་ཟག་དང། ཨ་ནི་ཕྱི་རོལ་པའི་ཚད་མའི་སྐྱེས་བུར་འདོད་ཡས་ཀྱི་ཚངས་པ་དང་དེ་མི་འདུས་ཡས་ག་རེ་ལབ་ན་དབང་ཕྱུག་ཟེར་ཅིག་ཡོད་རེད་པ་འོ་འདི་ག་འདི་ལ་སྣང་ཚུལ་མི་མཐུན་པ་དེ་འདྲ་ཡོང་གི་ཡོད་པ་ཡིན་ཙང། གཅིག་ལ་འཕགས་པ་འཕགས་པའི་སྐྱེ་བོ་ལ་རྫུན་པར་སྣང་གི་ཡོད་རེད། ཚངས་པ་ལ་སོགས་པ་ལ་བདེན་པར་སྣང་གི་ཡོད་རེད་བྱས་ཙང་གི་དོན་དངོས་གནས་ཚུལ་དེ་ག་རེ་ཆགས་ཀྱི་རེད་ཟེར་ལབ་པ་ཡིན་ན་ཨེ་ནས་གཅིག་གིས་འཕགས་པ་ལ་སྣང་ཚུལ་མཐར་ཐུག་པ་དེ་བཞག་དགོས་ཀྱི་རེད་ཟེར་འོ་འདུག་ཟེར་རེད་དེ་ཡོད་དུས་སྒང་ལ་རྫུན་པར་བཞག་དགོས་ཀྱི་རེད་ཟེར་འོ་འདུག་ཟེར་དེ་བཞག་དགོས་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བཞག་ཟེར་འོ་འདུག་ཟེར་བསྒྲུབ་ཡ་དེ་རེད། ད་དེ་ནས་གཅིག་གི་རེ་བ་རིགས་པའི་ཤེས་བྱེད་འགོད་ཡ་འདི་ལ། འཇིག་རྟེན་མ་རིག་ལྡོངས་གྱུར་པ་སྲེད་པའི་རྒྱུན་གྱི་རྗེས་འབྲང་དང། མཁས་པ་སྲེད་པ་དང་བྲལ་བ་དགེ་བ་རྣམས་ལྟ་ག་ལ་མཉམ་ཟེར་དེ་གསུངས་སོང་བ། བྱས་ན་དེ་ག་རེ་གསུངས་གནང་གི་རེད་ཟེར་ལབ་པ་ཡིན་ན། ཨེ་ནས་གཅིག་གི་རེ་བ་དེ་གསུངས་གི་ཡོད་རེད། འཇིག་རྟེན་མ་རིག་ལྡོངས་གྱུར་པ་ཟེར་བྱས། ག་རེ་གསུངས་གནང་གི་ཡོད་རེད་ཟེར་ལབ་པ་ཡིན་ན། གཅིག་གི་རེ་བ། འཇིག་རྟེན། ད་གཅིག་གི་ད་ལྟ་འདིའི་རེ་བ། སྟོང་པ་ཉིད་རྟོགས་པའི་ལྟ་བ་དང་བྲལ་བའི་འཇིག་རྟེན། དེ་སྐད་དེ་ག་རེ་རེད་ཟེར་ལབ་པ་ཡིན་ན་མ་རིག་ལྡོངས་གྱུར་པ་གསུངས་ཡོང་དུས་སྒང་ལ། མ་རིག་པས་མིག་ཉམས་པ་ཟེར་འོ་འདུག་ཟེར་རེད་བློ་གྲོས་ཀྱི་མིག་ཉམས་པ་ཟེར། མ་རིག་ལྡོངས་གྱུར་པ་གསུངས་ཡོང་དུས་སྒང་ལ། མ་རིག་པའི་དབང་གིས་ཨ་ནེ་གཅིག་གི་མིག་ཉམས་པར་གྱུར་པ་བློ་གྲོས་ཀྱི་མིག་ཉམས་པར་གྱུར་པ་ཟེར་དེ་བྱས། ཨེ་ནི་དེ་བཞིན་དུ་ག་རེ་ཟེར་ལབ་ན་སྲེད་པའི་སྲེད་པའི་རྒྱུན་གྱི་རྗེས་འབྲང་དང་གསུངས་ཡོང་དུས་སྒང་ལ། གསུངས་ཡོང་དུས་སྒང་ལ་སྲེད་པའི་ཆུ་ཀླུང་གི་རྒྱུན་གྱི་རྗེས་སུ་འབྲང་བའི་ཟེར་དེ་རེད་འབྲང་བའི་ཚངས་པ་སོགས་དང་ཟེར་དེ་ཚངས་སོགས་སྟོན་གྱི་ཡོད་རེད་དེ་བྱས་མཁས་པ་སྲེད་པ་དང་བྲལ་བ་དགེ་བ་རྣམས་ལྟ་ག་ལ་མཉམ་གསུངས་ཡོང་དུས་སྒང་ལ། མཁས་པ་གཅིག་གི་རེ་བ། མཁས་པའི་སྐྱེ་བོ་ད་ད་གཅིག་གི་རེ་བ་དེ་ཁོ་ན་ཉིད་མངོན་སུམ་དུ་མཐོང་བའི་འཕགས་པ་གཅིག་གི་རེ་བ་འོ་འདི་སྲེད་པ་དང་བྲལ་ཡོད་རེད་ཟེར་བྱས་དེ་ཡིན་ཙང། དུས་རྟག་ཏུ་ཨ་ནེ་གཅིག་གི་རེ་བ་གཅིག་ཏུ་དགེ་བའི་ཆོས་ལ་གནས་སྡོད་མཁན་ཞིག་རེད། དེ་ཡིན་དུས་སྒང་ལ། འོ་དེ་འདྲའི་གཅིག་ག་རེ་ཟེར་ན། འཇིག་རྟེན་པ། མ་རིག་པས་བློ་གྲོས་ཀྱི་མིག་ཉམས་པ། སྲེད་པའི་རྒྱུན་གྱི་རྗེས་སུ་འབྲང་བའི། ཚངས་པ་ལ་སོགས་པ་དང། མཁས་པ་སྲེད་པ་དང་བྲལ་བ་དུས་རྟག་ཏུ་རང་བཞིན་གྱིས་གྲུབ་པས་སྟོང་བའི་དགེ་བ་ལ། དགེ་བ་རྣམས་ལ། རྣམས་ལྟ་ག་ལ་མཉམ་གསུང་ཡོང་དུས་སྒང་ལ། ཨེ་ནི་གཅིག་གི་རེ་བ་ལྟ་ག་ལ་མཉམ་གསུང་ཡོང་དུས་སྒང་ལ། སྣོད་བཅུད་ཀྱི་འཇིག་རྟེན་ལ་ལྟ་ཚུལ་ག་ལ་མཉམ་པར་འགྱུར་ཏེ་མི་མཉམ་པར་ཐལ་གསུང་ཡ་དེ་རེད། ལྟ་ཚུལ་མི་མཉམ་པ་དེ་ག་རེ་རེད་ལབ་པ་ཡིན་ན། ཚངས་པ་ལ་སོགས་པས་གཅིག་སྣོད་བཅུད་ཀྱི་འཇིག་རྟེན་ལ་ལྟ་དུས་སྒང་ལ་བདེན་པར་གྲུབ་པར་ལྟ་བསྡད་ཀྱི་ཡོད་རེད། འཕགས་པའི་སྐྱེ་བོ་རྣམས་ཀྱིས་ནི་སྣོད་བཅུད་ཀྱི་འཇིག་རྟེན་ལ་ལྟ་དུས་སྒང་ལ་ཨེ་ནི་རང་བཞིན་གྱིས་གྲུབ་པས་སྟོང་པར་ལྟ་གི་རེད་སྒྱུ་མ་བཞིན་དུ་ལྟ་གི་ཡོད་རེད་བ་བྱས་ཙང་ལྟ་ཚུལ་མཉམ་གྱི་མ་རེད་ཟེར་འོ་དེ་གསུང་ཡ་དེ་རེད། བྱས་ཙང་ད་འདི་ཡི་གཞུང་ཕྱོགས་བཀོད་པ་ཡིན་ན་ག་རེ་ཆགས་ཀྱི་ཡོད་རེད་ལབ་པ་ཡིན་ན་འདུག་ཟེར་རེད། དེས་ན་ཞེས་པ་འཇིག་རྟེན་མ་རིག་པས་ལྡོངས་པར་གྱུར་པ་ཟེར་དེ་མ་རིག་པས་ཉམས་པ་ཟེར་བྱས། མ་རིག་པས་ཉམས་ཤིང། སྲེད་པའི་ཆུ་ཀླུང་གི་རྒྱུན་གྱི་རྗེས་སུ་འབྲང་བའི་ཚངས་པ་སོགས་དང་ཟེར་བྱས། མཁས་པ་ཡུལ་ལ་སྲེད་པ་དང་བྲལ་བ་རང་བཞིན་མེད་པ་མངོན་སུམ་དུ་རྟོགས་ཤིང་གཅིག་ཏུ་དགེ་བའི་འཕགས་པའི་སྐྱེ་བོ་གཉིས་ཆོས་ཅན་ཟེར་འོ་འདུག་ཟེར་ལབ་ཡ་དེ་ཆོས་ཅན་དེ་སྟོན་པ་བྱས། ལྟ་ག་ལ་མཉམ་གསུང་ཡོང་དུས་སྒང་ལ། ཡུལ་ལ་ལྟ་ཚུལ་མཉམ་པར་ག་ལ་འགྱུར་ཏེ་མི་འགྱུར་བར་ཐལ། ལྟ་ག་ལ་མཉམ་ཟེར་འདུག་པ་འོ་ཡུལ་ལ་ལྟ་ཚུལ་མཉམ་གྱི་མ་རེད། རྒྱུ་མཚན་དེ་ག་རེ་རེད་ལབ་ཡོད་ན་ཚངས་སོགས་ལ་བདེན་པར་སྣང་བའི་ཆོས་གང་ཡིན་པ་དེ་འཕགས་པ་རྣམས་ཀྱིས་བརྫུན་པར་གཟིགས་པས། འོག་ཏུ་སུ་འགྲུབ་ཡས་རེད་ལྟ་ཚུལ་མི་མཉམ་པ་དེ་ག་རེ་རེད་ལབ་ན། ཚངས་པ་དང་དབང་ཕྱུག་ལ་སོགས་པ་རྣམས་ཀྱིས་བདེན་པར་གྲུབ་པར་ལྟ་གི་ཡོད་རེད། འཕགས་པའི་གང་ཟག་རྣམས་ཀྱིས་བདེན་པར་གྲུབ་པས་སྟོང་པ་བརྫུན་པ་ནང་བཞིན་གཟིགས་འགྲོ་གི་རེད། འོ་དེ་གསུང་གནང་གི་ཡོད་རེད།